ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་རབ་བྱུང་བཅུ་བདུན་ནས་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་གསུམ་པ་གི་ཚེས་ཉི་ཤུ་རྩ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་ལྔ་པ་གི་ཚེས་བཅུ་བདུན་རེས་གཟའ་ལྷག་པ་ཉིན་ཁ་བའི་བྲོ་ར་ལེ་ཚན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་ང་ཆུ་ཅན།

ལགས་སོ་བཀའ་དྲིན་ཆེ། ད་དེ་རིང་ང་ཚོ་ཁྱེད་རང་གཉིས་ད་ལྟ་སིང་ག་ལ་ལ Sri Lanka ནང་ལ་ཡང་ཡོད་ཙང་ཁ་པར་གྱི་མཐུད་ཡག་ཐོག་ནས་ཁག་པོ་ཞིག་བྱུང། ཡིན་ན་ད་ང་ཚོ་ཕར་ཚུར་འབད་བརྩོན་བྱས་རྗེས་དེ་རིང་འདིའི་གི་གླེང་སྟེགས་འདི་ཐོག་ལ་ཡང་ཕེབས་ཐུབ་པ་ལ་རྣམ་པ་གཉིས་ལ་བཀའ་དྲིན་ཆེ་ཞེས་ཞུ་བ་དང་པོ་དེའི་རྗེས་ནས་ང་ཚོ་དྲི་བ་དེ་འགོ་འཛུགས་ཞུ་ཡ་ཡིན། ད་ཐོག་མ་དེ་ལ་ད་ལྟ་གོང་དུ་ངས་གི་ངོ་སྤྲོད་ཞུས་པ་ནང་བཞིན་ད་ལྟ་དེ་འདྲ་གི་ལས་གཞི་ཅིག་གནང་བསྡད་ཀྱི་འདུག་ལས་གཞི་དེ་ཐོག་མ

ཨ་ནི་ཁྱེད་རང་གིས་ཐོག་མ་དེ་ངོ་སྤྲོད་གནང་རོགས་བྱེད་ཞུ་གི་ཡིན། ལགས་སོ། ད་ནི་དེའི་ལས་གཞི་དེ་ཨ་ནི་པཱ་ལི་དང། ལེགས་སྦྱར་གྱི་ཨ་ནི་ཆོས་བརྒྱུད་རྣམ་པ་གཉིས་ཀྱི་དབར་ཕྱི་ཡུལ་བརྗེ་ལེན་གྱི་ལས་གཞི་དེ་ཐོག་མར་དབུ་འཛུགས་གནང་ཡ་དེ་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཅུ་གཉིས་པའི་ཏ་རིག་ཉི་ཤུ་རྩ་བདུན་ཉིན། རྡོ་རྗེ་གདན Wat Thai དགོན་པ་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་བཞུགས་ཐོག་ནས།

ཨ་ནི་དེ་འདྲ་ཡིན་ཙང་ད་དེ་ལས་གཞི་དེ་གལ་ཆེན་པོ་གཅིག་མཐོང་རྗེས་ཡང་དེ་འདྲ་འགོ་བཙུགས་ཡོད་ས་རེད་ཨ་ནི་གོ་ཡ་ལ་ད་ལྟ་ལས་ལས་གཞི་དེ་གི་ཁོངས་སུ་ལ་ཡང་ད་ལྟ་ང་ཚོ་དགེ་འདུན་པ་མང་པོ་གཅིག་ད་རེས་སི་རི་ལང་ཀ་ལ་ཕེབས་ཡོད་ས་རེད་མི་དགེ་འདུན་པ་གྲངས་ཀ་ག་ཚད་འདྲ་ཟིག་ཕེབས་ཡོད་རེད་ཨ་ནི་དགེ་འདུན་པ་དེ་ཚོ་ཡང་གོ་ཡ་ལ་ཡང་ང་ཚོ་བོད་བརྒྱུད་ནང་བསྟན་གྱི་དགོན་པ་སོ་སོ་གི་དེ་འདྲ་སྐུ་ཚབ་མི་སྣ་དགེ་བཤེས་པ་དེ་འདྲ་དགེ་བཤེས་དགེ་འདུན་པ་དེ་འདྲ་རེད་ཟེར་གོ་བྱུང་ཨ། འོ་ད་དེ་འདྲ་ང་ཚོ་དེ་ལ་དེ་ཡ་གི་དགེ་བཤེས།

ལ་སོ་ལ་སོ་ལ་སོ་བཀའ་དྲིན་ཆེ། ཨ་ནི་མུ་མཐུད་འདི་ཡ་ཨ་ནི་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ལ་བཀའ་འདྲི་ཞུ་ཡ་ཡིན་ད་ལྟ་གོང་དུ་དགེ་བཤེས་བསྟན་པ་འཕགས་མཆོག་ལགས་ཀྱི་ད་ཁྱེད་རྣམ་ཚོ་ད་ད་དེ་ལ་དེ་ནི་སི་རི་ལང་ཀ་ལ་ཕེབས་ཡོད་རེད་ཨ་ནི་ད་སྤྱིར་བཏང་གི་དེ་འདྲ་གི་སྙིང་བསྡུས་ཟིག་ངོ་སྤྲོད་ཟིག་གནང་སོང་དེ་ནི་གོ་ཡ་ལ་ཡ།

ག་ནི་ག་འདྲ་རེད་རྒྱུ་མཚན་ཐོག་མ་དེ་ཐ་སྙད་ཀྱི་ཐོག་ནས་ང་ཚོ་ངོ་སྤྲོད་གནང་རོགས་གྱིས་ད་ངས་བལྟས་ན་མང་པོ་ཅིག་ད་དེ་ཚོ་ཐོག་ལ་ཡང་ཐ་སྙད་དེ་གསར་པ་ཡིན་འདུག་གཅིག་བྱས་ན་ཁ་ཤས་ཧ་གོ་ཡོད་ཀྱི་རེད་ཧ་གོ་མཁན་གྱི་ཏན་ཏན་ཧ་གོ་གི་རེད་ཧ་མ་གོ་མཁན་མང་པོ་ཡོད་ཀྱི་རེད་དེའི་ཐོག་ལ་ཐོག་མ་ང་ཚོ་གསལ་བཤད་གསལ་བཤད་སུ་གོ་མ་ད་ངོ་སྤྲོད་ཟིག་གནང་རོགས་གྱིས་ད། ལ་སོ་ནི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཆེ་རེ་ཞུ་གི་ཡིན། ལར་རིགས་དོན་ལྟར་ད་རེས་ཀྱི་དོན་ནི་ལས་འཆར་དེ

ཨ་ནི་ཉམས་ལེན་གནང་ཡག་དེ་གི་དེ་ཚོ་སྙིང་པོ་དེ་འདྲའི་ཐོག་ནས་ཁོ་རྣམ་ཚོའི་ཉམས་བཞེས་གནང་སྟངས་ག་འདྲ་འདུག་པས་ང་ཚོའི་ཐོག་ནས་ཉམས་བཞེས་གནང་སྟངས་ག་འདྲ་རེད་དེའི་ཐོག་ནས་ཕར་ཚུར་སློབ་སྦྱོང་དེ་འདྲ་ཙམ་མ་ཡིན་པར་དངོས་སུ་རང་ད་ཞེ་ས་མ་ཤོད་ན་མི་དང་མི་ཐུག་པའི་སྒོ་ནས་ཁོ་རྣམ་ཚོའི་ཉམས་བཞེས་གནང་སྟངས་ག་འདྲ་རེད་ང་ཚོའི་ཉམས་བཞེས་ད་ལྟ་གནང་སྟངས་ག་འདྲ་བྱས་ནས་འགྲོ་གི་ཡོད་རེད།

སྐོར་ལ་ཆོས་ཉམས་ལེན་བྱས་དེ་གིས་སི་རི་ལང་ཀ་གི་རྒྱལ་ཁབ་དེ་ནང་ལ་ད་ཆ་ད་ད་ད་ཕེབས་བསྡད་ཡོད་རེད། ད་ནི་ད་ཁྱེད་རྣམས་ཚོ་དེ་ལ་ཡང་གོ་ཡ་ལ་བགྲོ་གླེང་ཞུ་གི་ཁ་ལ་ཡང་མཉམ་དུ་ནི་གནས་སྐོར་དང་བཅས་ས་ཆ་ག་ས་ག་ལ་ཕེབས་དམ་བྱེད་དགོས་ས་རེད། ཨ་ནི་ད་ཁ་སང་ཁྱེད་རྣམས་ཚོ་གིས་ད་ད་མཛད་རིམ་གི་ལས་གཞི་ཆ་ཚང་དེ

ཁོ་ཚོས་བྱས་པ་ཡིན་ན་ཨ་ནེ་ཉེ་བར་འཁོར་གྱིས་དང་པོ་འདུལ་བ་དེ་བསྡུས། དེ་ནས་ཀུན་དགའ་བོ་དེས་ཨ་ནེ་མདོ་དེ་བསྡུས་ཟེར། དེ་འདྲ་རེད་ཟེར་ནས་དེ་ནས་ང་ཚོ་དེའི་སྐོར་ལ་ང་ཚོ་ཨ་ནེ་སྐྱེས་ཆེན་རྣམ་པ་ཚོ་དང། མཁས་དབང་རྣམ་པ་ཚོ་བར་ལ་བགྲོ་གླེང་མང་པོ་བྱུང་སོང། དེ་ནས་མངོན་པ་སངས་རྒྱས་ཀྱིས་གསུངས་ཡོད་རེད་དམ་ཡོད་མ་རེད་ཟེར་ན། ད་ང་ཚོ་མངོན་པ་ཟེར་དེ་ཨ་ནེ་ལྷ་ཡི་ཡུལ་ལ་ཨ་ནེ་སངས་རྒྱས་བཅོམ་ལྡན་འདས་ཁོ་རང་གིས།

ད་དེའི་རྗེས་ལ་བརྗོད་གཞི་དེ་སི་རི་ལང་ཀའི་སྐོར་གྱི་གནས་ཚུལ་དེ་རེད་ད་དེ་ཧ་ཅང་གི་བརྗོད་གཞི་ཡག་པོ། སི་རི་ལང་ཀའི་ཐོག་ལ་སྔོན་མ་སྔོན་མ་ག་འདྲ་བྱུང་ཡོད་མེད་ནང་ཆོས་ག་འདྲ་དར་ཡོད་མེད་ག་རེ་ག་རེ་བྱུང་ཡོད་མེད་དེའི་སྐོར་ལ་ད་ད་ཨ་མདོ་མཁས་དབང

ཨ་ནི་ངོ་སྤྲོད་དང་མཉམ་དུ། དེ་ནས་དེ་ནས་ད་དེ་ནང་ལ་ཡང་ང་ཚོ་གི་ལྟ་བ་ག་འདྲ་ཡོད་མ་ཁོ་རང་ཚོ་གི་ལྟ་བ་ག་འདྲ་འདུག་ཕན་ཚུན་མཐུན་དང་མི་མཐུན་པ་གི་ཕྱོགས་དེ་འདུག་འདུག་འདུག་འདུག་དེ་ཚོ་ངོ་སྤྲོད་གནང་སོང་ད་དེའི་ཐད་ལ་ཡང་ཁྱེད་རང་གིས་ཁ་གསབ་ག་རེ་ཞུ་ཡ་ཡོད་དགེ་བཤེས་ལགས་གསུངས་ཚར་ཟིན་ལྷག་ད་ལྷག་བསྡད་ཡ་ཨང་ཁྱེད་རང་གི་ཁ་སྣོན་ཞུ་ཡ། འདུག་གས་ལགས་ཡ་དེ་ལྷོ་ཕྱོགས་ལ་ཚོགས་ཡ་དང་འདུག་ཚོའི་ནང་ལ་འདུལ་བའི་སྐོར་གྱི་གཞི་གསུམ་གྱི་ཕྱག་ལེན་རེད།

ང་ཚོ་ནམ་རྒྱུན་ཡོངས་གྲགས་ཀྱིས་ནང་པ་སངས་རྒྱས་པ་ཅིག་ནི་སྒོ་དང་པོ་དེ་ག་རེ་ཟེར་ན་སྐྱབས་འགྲོ་ནས་བརྩི་གི་རེད་དང། ཐེག་པ་ཆེན་པོའི་སྒོ་དེ་བྱང་ཆུབ་སེམས་ནས་བརྩི་གི་རེད་བ། དེ་ནས་གསང་སྔགས་ཀྱི་སྒོ་དེ་དབང་ནས་བརྩི་གི་རེད་བ། ཨོ་དེ་འདྲའི་དེ་གཅིག་འདུས་བྱས་ནས་དེ་ང་རང་ཚོའི་ལུང་པ་ལ་ཡོངས་གྲགས་འདྲ་པོ་ཅིག་ཆགས་ཀྱི་ཡོད་རེད་དེ། གནད་འགག་འདྲ་པོ་ཅིག་ཆགས་ཀྱི་ཡོད་རེད། རེད་དེ་ཡིན་ན་ཡང་ཁོང་རྣམ་ཚོས་ད་སྒྲ་ཡངས་པོའི་སྒོ་ནས་འགྲེལ་བཤད་བསྐྱོན་ཡོང་དུས་ད་ནས་ད་ལྟ་དགེ་བཤེས་ལགས་གསུངས་ནང་བཞིན། ང་ཚོ་ཚང་མ་འདི་ལ་ཡོད་བསྡད་པ་དེ་ག་ཚང་མ་ལོ་བྱང་ཆུབ་སེམས་དཔའ་རེད།

མཁས་དབང་ཁོ་རང་གིས་དེ་ནས། སྔོན་མ་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་ནས་ག་ནས་གསུངས་ཡོད་རེད། དེ་ནས་མར་དེའི་རྗེས་ལ་ད་དེ་ལྟ་གྲུབ་ཉམས་ལེན་བྱེད་སྟངས་ཀྱི་རིམ་པ་ལ་ཡང། སི་རི་ལང་ཀ་དང་བོད་དེ། རྩ་བའི་ནང་པ་སངས་རྒྱས་པ་ཡིན་པ། དེ་གས་དེའི་ཆོས་ལུགས་དར་ས་དེ་རྒྱ་གར་ནས་ཚུར་དར་བསྡད་པ་ཡིན་པ། ད་རྒྱ་གར་ནས་ཚུར་དར་བའི་བརྒྱུད་རིམ་དེའི་ནང་ལ་ཡང།

དེ་ནང་ལ་ད་ཁྱེད་རང་གིས་མཐུན་དང་མི་མཐུན་སྐོར་གྱི་མང་པོ་གསུངས་འདུག་བྱང་ཆུབ་སེམས་དཔའ་གྱི་འཛིན་སྟངས་ད་ལྟའི་ང་ཚོའི་དཔེ་ཚན་དང་སྦྲགས་ནས་དེ་ཐོག་ལ་བཀའ་འདྲི་ཞུ་བྱས་ན་བསམ་སོང་བྱང་ཆུབ་སེམས་དཔའ་གྱི་འཛིན་སྟངས་དེ་ང་ཚོ་ཁོ་རང་ཚོ་གི་འགྲེལ་བཤད་ག་རེ་འདུག་ང་ཚོ་བོད་པའི་ནང་བསྟན་ཆོས་བརྒྱུད་པ་ཁྱེད་རང་ཚོ་གི་འགྲེལ་བཤད་རྒྱག་སྟངས་ག་འདྲ་རྒྱག་གི་ཡོད་དེ་མཐུན་ས་ག་རེ་འདུག་མི་མཐུན་ས་ག་རེ་འདུག་དགེ་བཤེས་ལགས།
བྱང་ཆུབ་སེམས་དཔའ་ཟེར་དུས་ད་ནི་ངས་ད་གིན་རོབ་ཞུས་པ་ནང་བཞིན་རེད། ང་ཚོ་ཐེག་པ་ཆེན་པོའི་སྡེ་སྣོད་ཟེར་ཡ་ཞུ་རོགས།

ནང་གི་ཡོན་ཏན་ཅིག་རྒྱག་གི་ཡོད་པ་བྱེད། འོ་དེ་ལྟར་རང་ཉིད་གཅིག་པུ་ཐར་པ་དོན་དུ་གཉེར་བར་བྱེད་ཡག་གི་ཡང་ཐེག་པ་དམན་པ་ཟེར་ཡག་གི་དེ་ཟིན་འགྲོ་གཅིག། ཞེས་འགྲོ་སྟངས་གཅིག་བྱེད། ད་རང་ལས་གཞན་གཅེས་པར་འཛིན་པའི་བྱང་ཆུབ་ཀྱི་སེམས་ཟེར་ཡག་དེ་འགྲོ་སྟངས། ད་ལྟ་ང་ཚོ་སྤྱོད་འཇུག་ནང་གསུངས་པ་ནང་བཞིན་བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་གསུངས་པ་ནང་བཞིན་གྱི་གང་དག། དེ་ནི་བྱང་ཆུབ་སེམས་དཔའ་ཟེར་ཡག་དེ།

ང་ཚོ་ལ་དངོས་ནས་ཕན་ཐོགས་ཆེན་པོ་བྱུང་སོང་བསམ་བསམ་འདྲ་ཞིག་བྱུང་སོང། ག་རེ་ཟེར་ན་ཨ་ནི། ཁ་སེང་འདི་དགའ་ལྡན་ཕོ་བྲང་གི་ངོས་ནས་ཨ་ནི་བཀའ་འགྱུར་དེ་བསྟན་འགྱུར་དེ་འདྲ་ནང་ལ་ཡང་སེམས་བྱུང་དང་ཨ་ནི་གཟུགས་ཀྱི་སྐོར་དེ་ཨ་ནི་དགེ་བཤེས་རྣམ་པ་མང་པོ་ཅིག་གིས་ལོ་མང་པོ་ཞིག་རིང་ལ་ཡང་དཀའ་ལས་བརྒྱབ་བྱས་ཨ་ནི་ཕྱོགས་སྒྲིག་བྱས་ནས་ཨ་ནི་དེ་ཅིག་བཏོན་ཡོད་རེད་དེའི་ནང་ལ་ང་ཚོ་མཐའ་མའི་དེ་ཞིབ་འཇུག་དེ་སྐབས་ལ་ནི་དེ་ཞིབ་འཇུག་བྱེད་ཀ་ཤོག་ཟེར་ག་ཚེ་ང་ཚོ་དེ་གསུང་ཆོས་ཀྱི་སྐབས་དེ་སྐབས་དེ་བསྟུན་བྱས་ད་དེ་འདྲས་གསུངས་སོང་ཙང་ད་ང་ཚོ་དེ་བྱས་པ་ཡིན་ད་དེའི་ནང་ལ་ད་ད་གར་སོག་རེད་སེམས་བྱུང་དེ་གཙོ་བོ་མངོན་པ་ནས་བཤད་པའི་སེམས་བྱུང་དེ་ལ་ད་ད་ངས་གོང་དུ་ཞུས་པ་ནང་བཞིན་གྱི་མངོན་པ་གོང་མའི་གི་སེམས་བྱུང་ལྔ་བཅུ་ང་གཅིག་ཟེར་ཡག་དེ་དང་མངོན་པ་འོག་མའི་གི་སེམས་བྱུང་བཞི་བཅུ་ཞེ་དྲུག་ཟེར་ཡག། དེ་གཉིས་མ་གཏོགས་མི་འདུག། བྱས་ཙང་ད་ད་ལྟ་ཁོ་ཚོ་གིས་ཨ་ནེ་གསུང་ཡ་དེ་ལ་ཨ་ནེ་གཅིག་སེམས་དང་སེམས་བྱུང་གཉིས་བྱས་ཨ་ནེ་སེམས་བྱུང་དེ་ལ་ཨ་ནེ་ནང་གསེས་ཀྱི་ཨ་ནེ་སེམས་བྱུང་བརྒྱད་ཅུ་གྱ་དགུ་བཞག་སྟངས་གཅིག་དང་བརྒྱ་དང་ཉི་ཤུ་རྩ་དགུ་བཞག་སྟངས་གཅིག་གཉིས་ཡོད་རེད་ཟེར་གསུང་དུས་ཙམ་པ་ལ་དེའི་ཐོག་ང་ཚོ་དཔེ་དམིགས་བསལ་གྱི་ཡང་དེ་ཡང་གནད་འགག་ཆེན་པོ་ཞིག་འོ་ཅུག་ཟེར་བྱས་དེ་ཡང་ང་ཚོ་ལ

ཀུན་དགའ་བོ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཨ་ནི་ཤིང་ཨ་ནི་ཨ་ནི་དེ་ཤིང་ཤ་པའི་ཚལ་ཟེར་ན་དེ་ཤིང་སྡོང་དེ་ལ་ལོ་མ་དཔག་ཏུ་མེད་པ་ཡོད་ས་ཅིག་གི་ཡུལ་ན་བཞུགས་དེ་ནས་ཀུན་དགའ་བོ་ཨ་ནི་ཚུར་ཕེབས་ཡོང་ཙམ་པ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་གསུངས་པ་རེད་ཟེར་ན་ཀུན་དགའ་བོ་ཟེར་ཨ་ནི་དེ་ཤིང་སྡོང་དེ་ལ་ཅིག་ལྟོས་དང་དེའི་ནང་ན་ལོ་མ་དཔག་ཏུ་མེད་པ་འདུག་ག་ཟེར།

ཟླ་བ་དབྱིན་ཟླ་ལྔ་པ་གི་ཚེས་གཉིས་ནས་ལྔ་པའི་གི་ཚེས་བཅུ་གཅིག་པ་རུ་གི་མཛད་རིམ་དེ་ཆ་ཚང་ཉི་མ་རེ་རེ་རེ་རེ་གི་དེ་འདྲ་མང་པོ་གཅིག་འདུག་སྟེ་འདི་ཚོ་ལ་མང་ང་ཁོ་ན་ཚོ་བཤེས་གཉེན་བསྡད་གི་ཡོད་པ་དེ་གཏན་གཏན་ཡོད་ཀྱི་རེད་དུ་བཅད་འདུག་དགེ་བཤེས་བློ་བཟང་གྲགས་པ་ལགས་ལ་བཀའ་འདྲི་ཞུ་ཡ་ཅིག་ལ་ད་ཁྱེད་རྣམས་ཚོ་ད་ལྟ་གནས་སྐོར་དེ་འདྲ་མང་པོ་གཅིག་ཕེབས་ཤག་ད་ནི་གནས་སྐོར་ག་རེ་ག་རེ་ལ་ཕེབས་ཡིན་ད་མདོར་བསྡུས་མདོར་བསྡུས་ཅིག་ངོ་སྤྲོད་ཅིག་བྱས་ནས་དེ་ནང་ལ་ཁྱེད་རང་ལ་ཡ་ཅིག་ཁྱེད་ཚོ་གུ་རོག་གི་མྱོང་ཚོར་ག་རེ་བྱུང་སོང་ད་བགྲོ་གླེང་བྱས་པ་རེད་ལ་གནས་སྐོར་ལ་ཕེབས་པ་རེད་པ་ལགས་སི་རི་ལང་ཀ་གི་དགོན་པ་དེ་འདྲ་མང་པོ་ནང་ངས་གོ་ཡ་ལ་ཁྱེད་རང་ཚོ་དེ་ཡང་ཕེབས་དུས་ས་ག་ཟླ་བ་དེ་དང་ཁོ་རང་ཚོ་ས་ག་ཟླ་བ་སྲུང་བརྩི་བྱས་དེ་འཁེལ་བསྡད་ཤག་ངས་གོ་ཡ་ལ་ང་ཚོ་བོད་པའི་གི་ནང་བོད་བརྒྱུད་ནང་བསྟན་པ་གི་ས་ག་ཟླ་བ་དེ་སྤྱི་ཟླ་དྲུག་པ་ནང་ལ་བྱེད་གི་ཡོད་རེད།

མི་དམངས་སྤྱི་བྱིངས་ཀྱི་སྤྱོད་བྱེད་སྟངས་ཀྱི་རིམ་པ་དེ་གའི་དེ་བས་དད་གུས། གཞན་དག་དེ་ཚོའི་ལས་ལས་ཀ་དང་དུས་ཚོད་བཞག་ནས་དེ་ནས་ཡང་དགོན་པ་ཁག་ལ་ཚུར་འཛོམས། ཁོ་རང་ཚོའི་ག་ཚོད་ཐུབ་ཐུབ་ཀྱི་ལུས་ངག་ཡིད་གསུམ་གྱི་བྱ་བ་སྒྲུབ་སྟངས་ཀྱི་རིམ་པ་དེ་སྤྱི་ཡོངས་དེ་འདྲ་བོ་ཅིག་ཡོད་པ་ཅིག་ལ། དེ་ཡང་དགེ་འདུན་པ།

ད་ཁྱེད་རང་ལ་ཡང་ཅིག་མྱོང་ཚོར་ཤུགས་ཆེན་པོ་ཅིག་ག་རེ་ག་རེ་གནང་ག་རེ་ག་རེ་ཚོར་སོང་ད་དེ་གནད་འགག་ཅིག་བྱས་དེ་སྟོང་པ་ཡར་འཕྲོ་བ་ཅིག་དེ་བྱས་དེ་ནི་དེ་དང་མཉམ་དུ་ཁྱེད་རང་བསྡད་པའི་ན་ད་རིང་ད་ང་ཚོ་ལས་ཡིག་དེ་ད་ད་གང་ད་སོང་སོང་ཅིག་མི་ཡི་དེ་ག་འདི་ཡིན་མེད་ད་ཆོས་ལུགས་ཕན་ཚུན་ཆགས་སྡང་གི་དེ་གི་ཐོག་ནས་ད་མི་ཡི་དེ་ཟིན་བྱས་ནི་ད་པཱ་ལི་གི་ཆོས་བརྒྱུད་དང་ཨ་ནི་ལེགས་སྦྱར་གྱི་ཆོས་བརྒྱུད་བར་དུ་ལ་ཅིག་ཕན་ཚུན་བསམ་ཚུལ་བརྗེ་ལེན་གསུང་གི་ཡོད་ན་ཤེས་ཡོན་གྱི་བརྗེ་ལེན་དང་ནང་ཆོས་ཀྱི་ཐོག་ནས་ལྟ་བ་ག་རེར་ག་རེ་མཐུན་འདུག་ག་རེར་མི་མཐུན་པ་འདུག་ཟེར་ཡ་དེ་ཚོ་ཐོག་ལ་ཕན་ཚུན་བསམ་ཚུལ་བརྗེ་ལེན་ཉམས་མྱོང་ལེན་ཡ་དེ་འདྲ་གི་ཐོག་ལ་རེད་ཤག་དེ་ནི་དེ་དགོངས་པ་ནང་བཞིན་འགྲུབ་སོང་འདུག་བསམ་གི་འདུག་ད་བསམ་གི་མི་འདུག་འདུག་འདུག་ཟེར་ཡང་བཀའ་དྲིན་ཆེ།

ཨ་ནི་ཚེ་མཚོན་གྱི་བསྐལ་པ་རྒྱ་ཆེར་དར་ཡོང་པའི་དུས་ཚོད་དེ་འདྲའི་སྐབས་ལ་ཡོད་པ་དེ་སེམས་ཀྱི་ཞི་བདེ་དངོས་གནས་དྲང་གནས་བསྐྲུན་ཡ་དེ་ཕྱི་ལོགས་ནས་བསྐྲུན་མ་ཐུབ་པར་ནང་སེམས་ནས་བསྐྲུན་དགོས་ཀྱི་འདུག་དེ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་གསུང་དེའི་རྗེས་ལ་ཡོད་པ་དེ་པཎ་གྲུབ་རྣམས་ཀྱིས་གཏན་ལ་ཕབ་ཐལ་བའི་རྒྱ་བོད་བཀའ་བསྟན་འགྱུར་གྱི་བརྗོད་བྱའི་ཉམས་ལེན་དེ་བྱས་པ་ཡིན་ན་དངོས་གནས་དྲང་གནས་ཀྱི་ཨ་ནི་ཞི་བདེ་ངོ་མ་དེ་ཚུགས་ཡ་ཅིག་ཡིན་དུས་ཙ་ན་དེའི་ལས་གཞི་འདི་ཨ་ནི་ད་ག་ཟེ་མ་རེད། རྒྱལ་བའི་བསྟན་པ་སྤྱི་དང་འཛམ་བུ་གླིང་སྤྱི་ལས་ཡག་སྟེ་གོ་གོ་ཡོད་རྒྱ་མཚོ་རེད། དེ་ཡིན་ན་ནི་སྐུ་མདུན་གྱི་དགོངས་གཞི་ཡང་རླབས་པོ་ཆེ་ཆེ། ད་ནི། ད་ལྟ་དགོངས་གཞི་ལ་ཡོད་པ་ནང་བཞིན་གྱི་ཆ་ཤས་ཁག་གཅིག་འདི་ང་རང་ཚོས་དེ་ནས་དེ་ནས་དགོངས་གཞི་དང་མཐུན་པ་ཅིག་འགྲུབ་ཐུབ་ཡོད་རེད་བསམ་གྱི་འདུག་ད་དུང་ཡང་འདི་ལས་ཡག་སྟེ་དགོངས་གཞི་ལས་ཡག་སྟེ་མཐའ་མེད་པ་ཅིག་ཡིན་དུས་ད་ནི་ད་ལྟ་ང་ཚོ་ལོ་ལྔ་ཚན་གྱི་འཆར་གཞི་དང་པོ་དང་གཉིས་པའི་སྡེ་ཚན་ཁག་འགྲུབ་ཡོད་རེད། ད་དུང་མུ་མཐུད་ནས་དེ་ནས་ལས་གཞི་དེ་གའི་དེ་དེ་ནི་འགལ་རྐྱེན་བར་ཆད་མེད་པ་ལ་གོང་ནས་གོང་དུ་འཕེལ་ཡ་ལ། འགྲོ་བ་བླ་ཆེན་རྣམ་པ་ཚོས་དེ་རིང་དང་རྒྱལ་ས་ལྟ་བ་དེ་ནས་ལས་གསུང་གི་འདུག་དེ་ནི་འགལ་རྐྱེན་བར་ཆད་མེད་པར་གོང་ནས་གོང་དུ་འཕེལ་བར་བྱེད་པ་ལ་ཚང་མས་མཉམ་ཞུགས་ཀྱི་ནུས་པ་དེ་ག་དུས་བཏོན་དགོས་ཀྱི་རེད། གོ་བ་དེ་གསུངས་པ་ནང་བཞིན་དེ་རེད་བཞག་དེ་གང་ལྟར་ཀྱང་དངོས་ཡོད་གནས་ཚུལ་གྱི་ཁོ་ན་ཚོའི་དགོས་པ་ཆེན་པོ་ཡོད་པ་དེ་གཟིགས་ནས།